དེའི་ཕྱི་ལོགས་ན་དུར་ཁྲོད་ཡོད་རེད། དེའི་དུར་ཁྲོད་ལ་བསམ། ད་ཁོ་ཚོ་ཡོད་སྲིད་འོག་སྒོ་ན་ག་རེ་ཡོད་རེད་བསམ། འབྱུང་བཞིའི་དཀྱིལ་འཁོར་འདི་ཡོད་རེད་ཡཾ་ལས་རླུང་གི་དཀྱིལ་འཁོར་རཾ་ལས་མེ། ལཾ་ལས་ས་ཡི་དཀྱིལ་འཁོར་དུ་མ་དག་ཡིད་བདེ་གི་ས་སྟེ་བཞི་ཡོད་ཤག་རོགས་བསམ། འོ་དེ་ཚོ་བསམ་སྟངས་དེ་བསམ་མ་གིན་ཡཾ་ལས་རླུང་གི་དཀྱིལ་འཁོར་རླུང་གི་དཀྱིལ་འཁོར་བར་དུ་མ་ཞིག་བསམ་སྟངས་ཞག་བཞི། ཐ་མ་གིན་ཚོ་བསམ་སྟངས་དེ་ཅིག་ང་རང་ཚོ་མ་བསམ་ན་གྲངས་ཀ་བརྒྱབ་ནས་རྩིས་བཞག་ཤིག་ཤིག་ཤིག་ཤིག་མ་གིན་བར། ཐ་མ་ནི་ཡང་ཡང་ཡང་ཡང་བསམ་བསམ་ཡ་ཡ་ཡ་ཡོང་གི་བྱས་ནས་དེ་ནས་དུར་ཁྲོད་ཞིག་དེ་ནས་དེའི་ཕྱི་ལོགས་ལ་ཐུན་མོང་བ་སྲུང་འཁོར་དེ་ནས་ཐུན་མོང་མ་ཡིན་པ་སྲུང་འཁོར་དེའི་ནང་ནས་ཆོས་འབྱུང་དགུ། དེའི་ནང་ལ་སྣ་ཚོགས་རྡོ་རྗེ་བཞི་ཡོད་པ་དེ་ཚོ་ལ་ཡང་ལྕགས་ལམ་དང།